དགའ་པོ་ཡོད་པ་དང་གཞས་པ་གཞས་མའི་ལོ་རྒྱུས་མཁྱེན་པ་ཚོ་ལ་དྲན་གསོ་དང། མ་མཁྱེན་པ་རྣམ་པའི་ཆེད་དུ་བཀྲ་ཤིས་བདེ་ལེགས་གླུ་དབྱངས་ལས་རིམ་ནང་གཞས་པ་གཞས་མའི་ངོ་སྤྲོད་དང་གཞས་སྙན་འབུལ་ཞུ་རྒྱུ་ཡིན། ཐོག་མར་དེ་ལ། གཞས་པ་རྟ་བོ་བློ་བཟང་དཔལ་ལྡན་ལགས་ནི་བོད་ཕྱི་ནང་གཉིས་ཀྱི་བོད་མིས་ཧ་ཅང་དགའ་མོས་ཆེན་པོ་གནང་སའི་གཞས་པ་གྲགས་ཆེན་སྔ་མའི་གྲས་ཡིན་པ་དང། བཙན་བྱོལ་ནང་གི་སྐད་འཁོར་འདོན་སྤེལ་ཞུ་མཁན་ཡང་དང་ཤོས་གྲས་ཡིན་འདུག། ཚང་མས་ཤེས་གསལ་ལ་ཁོང་གི་གྲགས་ཆེ་བའི་སྐད་འཁོར་སྤྲིན་འཁོར་ནི་མི་རབས་རྒན་པ་ཚང་མས་མ་ཤེས་པ་མེད་པ་དང་མཚུངས། སྤྲིན་འཁོར་རིམ་པ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་ལ་སོགས་མང་པོ་ཡོད་འདུག་དེ་ཚོ་ནི་དེའི་སྐབས་ཀྱི་བོད་མི་ཡོངས་ཀྱི་གཞས་སྙན་ཤོས་གྲངས་ཡིན་པ་མ་ཟད། ཚང་མས་བཏང་ཡག་ཡང་ཡོད་པ་རེད། ཁོང་ནི་སྔ་མོ་ནས་སུད་སི་གནས་སྡོད་པ་ཞིག་རེད་འདུག་ཕྱི་མ་ལྔ་ལམ་དུ་ཕྱིན་ཟིན་ཡང་ཁོང་གི་ཕྱག་རྗེས་དེང་སང་ཡང་ཁྲ་ལམ་མེར་ཡོད་པ་དྲན་གསོའི་ཕྱིར། ཁོང་གིས་སྐྱེས་མཆོག་སྐུ་ཕྲེང་བཅུ་བཞི་པ་མཆོག་ལ་བསྟོད་པའི་སྤྲིན་འཁོར་དང་པོའི་གཞས་ཡིད་བཞིན་ནོར་བུ་གསན་པ་ཞུ།

བཀྲ་ཤིས་བདེ་ལེགས་གླུ་དབྱངས་ལས་རིམ་གྱི་བར་མཚམས་འདིར། གལ་ཆེའི་ཉིན་མོ་ངོ་སྤྲོད་ཀྱི་ལས་རིམ་ཞིག་ཡང་གསན་པ་ཞུ། བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་གུས་པ་བསྟན་འཛིན་དར་རྒྱས་ངོས་ནས་འཚམས་འདྲི་ཞུ། ང་ཚོའི་གལ་ཆེའི་ཉིན་མོ་ངོ་སྤྲོད།

ཨ་ལས་འགུལ་ག་འདྲས་ཅིག་རེད་ལབ་ན་མི་རེ་རེའི་ངོས་ནས་ལས་འགུལ་ཨ་ནི་སྤེལ་ཐུབ་ཡ་གི་འཚེ་མེད་ཞི་བའི་ལས་འགུལ་གལ་ཆེན་པོ་ཅིག་འདི་ཆགས་ཡོད་རེད། འདི་འདི་ཐོག་མ་འདི་བོད་ནང་ལོགས་ལ་ཉིས་སྟོང་བརྒྱད་ཀྱི་སྒེར་ལངས་ནས་འགོ་བཙུགས་པ་རེད། ད་ལྷག་དཀར་ཉིན་མོ་འདི་ལ་ང་ཚོས་ཀྱི་བྱེད་སྒོ་ག་རེ་ལས་དོན་ག་རེ་བྱེད་དགོས་རེད་ཞུས་པ་རང་བྱས་ན་རེད་པ་ད་ང་ཚོས་ཀྱི་བོད་ནང་ལོགས་ལ་ལྷག་དཀར་ཉིན་མོ་ལ་བོད་པ་ཚོས་ཀྱི་བསང་གསོལ་བཏང་ཡ་དེ་ག་ནང་ལྟར་བོད་ཟས་མཆོད་ཡ། བོད་ཆས་གོན་ཡ། དེ་ག་ནང་ལྟར་མི་སུ་ཐུག་པ་རེད་ཟེར་ན་ཕར་ཚུར་བོད་སྐད་གཙང་མ་རྒྱག་ཡ། དེ་བཞིན་ཉིན་མོ་དེ་ལ་ཤ་ཡེ་ནས་སྤང་ཡ་གི། མི་རེ་རེའི་ངོས་ནས་ལས་འགུལ་ཅིག་ཨ་ནི་བོད་ནང་ལོགས་ལ་སྤེལ་གྱི་ཡོད་རེད་དེ་དེ་ཉིས་སྟོང་བརྒྱད་ནས་སྤེལ་བ་སོང་ཙང། རྗེས་ལ་ང་ཚོས་ཀྱི་བཙན་བྱོལ་གྱི་སྤྱི་ཚོགས་ནང་ལོགས་ལ་ལྷག་དཀར་གྱི་ལས་འགུལ་འདི། ང་ཚོས་ཀྱི་བཙན་བྱོལ་ནང་ལོགས་ལ་དེ་ག་ནང་ལྟར་ལས་འགུལ་འདི་སྤེལ་དང་སྤེལ་བཞིན་པ་རེད། ཚོའི་གི་སློབ་གྲྭའི་ནང་ལ་ཡིན་པར་བྱས་ན་རྣམ་པ་ཚོས་ཀྱི་ཉི་མ་རྟག་པར་གཟིགས་པ་ནང་ལྟར་རེས་གཟའ་ལྷག་པ་ནམ་ཡིན་ལ་ང་ཚོ་ཚང་མ་བསངས་གསོལ་བཏང་ཡ། བོད་སྐད་བཤད་ཡ། དེ་ག་ནང་ལྟར་བོད་ཆས་གོན་ཡ། དེ་ག་གནང་བ་ཨ་ནི་རྣམ་པ་ཚོས་ཀྱི་ཚང་མས་གཟིགས་ཀྱི་ཡོད་པ་སོང་ཙང་ལྷག་དཀར་ཉིན་མོ་འདི་འདི་ཨེ། ང་ཚོས་ཀྱི་སོ་སོ་བོད་པ་ཡིན་པའི་གི་ཉི་མ་ཅིག་སྲུང་བརྩི་ཞིག་སྤྱིར་བཏང་བྱེད་པར་བྱས་ན་ང་ཚོ་བོད་པ་ཡིན་པའི་ཆ་ནས། བོད་པ་ཡིན་པ་ནི་ཉི་མ་རྟག་པར་དྲན་དགོས་ཡས་རེད་པ། ཡིན་ནའི་ཡང་ཉི་མ་རྟག་པར་མ་བྱུང་བས་ནས་དམིགས་སུ་བཀར་ནས་རེས་གཟའ་ལྷག་པ་ལ་སོ་སོའི་གི་རྒྱལ་ཁབ་ཆེད་དུ་ལས་འགུལ་ལྷག་དཀར་སྲུང་བརྩི་ཞུ་ཡས་འདི་ངེས་པར་དུ་ནི་གནང་དགོས་རེད། སོང་ཙང་རྣམ་པ་ཚོ་དེ་རིང་ལེ་ཚན་བརྒྱུད་ནས་ལྷག་དཀར་སྐོར་ལ་རོབ་ཙམ་ཤེས་པའི་རེ་བ་ཞུ་གི་ཡོད། ཨ་ནི་ཕྲུ་གུས་ཞུས་པ་ལ་དེ་འདྲ་སོང་ཙང་རྣམ་པ་ཚོས་ངེས་པར་དུ་ལྷག་དཀར་འདི་སྲུང་བརྩི་གནང་རོགས་གནང། དེ་རིང། བོད་པ་ཡིན་པའི་དྲན་པ་དང། བོད་ནང་བཞུགས་པའི་ང་ཚོའི་བོད་རིགས་སྤུན་ཟླ་རྣམས་ལ་ལྷག་དཀར་སྲུང་ན་ཁོང་ཚོ་ལ་ཡང་རྒྱབ་སྐྱོར་མཚོན་གྱི་ཡོད། རྣམ་པ་ཚོ་ལྷག་དཀར་བཟང་ཞུས་པ་དང་ཆབས་ཅིག་དེ་རིང་གི་ཉིན་མོའི་དུས་ཆེན་ངོ་སྤྲོད་འདི་འདི་གར་མཚམས་འཇོག་ཞུ་གི་ཡིན་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་པར་ཐུགས་རྗེ་ཆེ་ཞུ་ང་ཚོ་སླར་ཡང་ལེ་ཚན་རྗེས་མའི་ནང་མཇལ་ཡོང་ཐུགས་རྗེ་ཆེ།

གཏན་དུ་བདེ་བ་ཐོབ་པའི་མོད་ལ། ཚེ་རིང་འགྱུར་མེད་ལགས་ནི་བོད་ཕྱི་ནང་གཉིས་ལ་ཧ་ཅང་དགའ་མོས་ཆེན་པོ་གནང་སའི་གཞས་པ་གྲགས་ཆེན་ཞིག་རེད་ཁོང་ནི་རྒྱ་གར་ལྷོ་ཕྱོགས་ཨོ་རི་ས་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ནས་ཡིན་འདུག་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་ནས་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་དྲུག་བར་བོད་གཞུང་ཟློས་གར་དུ་ཟློས་དགེ་འོས་སྦྱོང་གནང་བཞག་དེ་ཐོན་རྗེས་ཟློས་གར་གྱི་ཉམས་ཞིབ་སྡེ་ཚན་གྱི་ཕྱག་ལས་སུ་ལོ་གཅིག་རིང་བཞུགས་བཞག་དེ་ནས་བལ་ཡུལ་དུ་ཕྱིན་ནས་ལོ་ལྔ་རིང་རྣམ་རྒྱལ་སློབ་གྲྭའི་ཟློས་དགེ་གནང་བཞག་སྒྲ་སྡེར་ཡང་གྲངས་བཅོ་བརྒྱད་ལས་མང་བ་བཏོན་འདུག་ཁོང་ནི་སྲོལ་རྒྱུན་གྱི་གཞས་པ་ཞིག་རེད། ཁོང་གིས་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་མཆོག་ལ་བསྟོད་པའི་གཞས།

ལྷག་པར་དུ། སློབ་ཕྲུག་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ་འདྲ་མིན་སྣ་ཚོགས་ངོ་སྤྲོད་ཞུ་ཡ་གི་ལེ་ཚན་ཅིག་ཡིན། སྤྱིར་བཏང་དཔེ་དེབ་ཀློག་ཡ་ནི། མི་ཡི་མི་ཚེའི་ནང་དུ་མེད་དུ་མི་རུང་བའི་གོམས་གཤིས་གལ་ཆེན་པོ་ཞིག་ཡིན། ལྷག་པར་དུ་སློབ་གྲྭའི་སློབ་མ་ཚོའི་མི་ཚེའི་ནང་ལ། དཔེ་དེབ་ཀློག་རྒྱུ་འདི་ནི་རང་ཉིད་ལ་ཤེས་བྱ་གསར་པ་ཐོབ་ཡག་གི་གཞི་རྩ་གཙོ་བོ་ཞིག་ཡིན་པ་ཚང་མས་མཁྱེན་གསལ་ལྟར། སོང་ཙང་ང་ཚོའི་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་རྒྱ་ཆེ་མང་ཚོགས་ཀྱང་དཔེ་དེབ་ཀློག་ཡག་གི་གོམས་གཤིས་བཟང་པོ་ཡོད་པའི་རེ་བ་ཞུ་གི་ཡོད།

རྩོམ་པ་པོ་ཁོང་ཁེ་ན་ཌ་ནང་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཉིས་ལོ་ལ་འཁྲུངས་ཡོད་པ་དང། ཉིས་སྟོང་བཅུ་ལོར་ཁོང་དགོངས་པ་རྫོགས་འདུག་དེབ་འདི་ནི་མོ་རང་གི་སྐད་གྲགས་ཆེ་བའི་དེབ་ཞིག་རེད་འདུག་དཔེ་དེབ་འདི་ཡི་སྒྲུང་ནི། ཉི་ཧོང་རྒྱལ་ཁབ་ནང་ལ་སཱ་ད་ཁོ་ཞེས་པའི་བུ་མོ་ཆུང་ཆུང་ཞིག་གི་དངོས་བྱུང། True Story། ལོ་རྒྱུས་ཅིག་རེད་འདུག་རྣམ་པ་ཚོ་ལ་དེ་རིང་དེབ་འདི་ཡི་སྒྲུང་སྙིང་བསྡུས་ཅིག་ཞུས་ན། སཱ་ད་ཁོ་ཞེས་པའི་བུ་མོ་ཆུང་ཆུང་དེ། ཆུང་ཆུང་ནས་ཁྲག་གི་ན་ཚ་ཅིག་ན་གི་འདུག་ན་ཚ་འདིས་རྐྱེན་པས་ལུང་པ་དེའི་ནང་ལ་ཕྲུ་གུ་ཆུང་ཆུང་མང་པོ་འདས་གྲོངས་སུ་འགྲོ་འདུག་ཡིན་ན་ཡང་བུ་མོ་ཆུང་ཆུང། ན་ཚ་འདི་ནང་ནས་དྲག་ཡག་གི་རེ་བ་འབད་བརྩོན་ཚང་མ་བྱེད་ཀྱི་འདུག། སྨན་ཁང་ནང་ལ་ཉི་མ་གཅིག་སྨན་ཞབས་པ་གཅིག་གིས་བུ་མོ་འདི་ལ། གལ་སྲིད་ཁྱེད་རང་ན་ཚ་འདི་ནས་དྲག་ཡག་གི་འདོད་པ་ཡོད་ན་ཐབས་ལམ་གཅིག་ཡོད་རེད་ཟེར་ལབ་པ་དང། ཐབས་ལམ་དེ་བྱས་ན། སོ་སོའི་སྨོན་ལམ་དང་རེ་བ་ཚང་མ། འགྲུབ་ཀྱི་ཡོད་པ་རེད་བུ་མོ་འདི་ལ་ལབ་སྟབས། བུ་མོ་ཆུང་ཆུང་འདི་དགའ་ཐག་ཆོད་པ་དང་ཡིད་ཆེས་ཆེན་པོ་སྐྱེས་ནས་ཉི་མ་རྟག་པར་སྨན་ཁང་ནང་ལ་ཤོག་བུ་ཡི་ཁྲུང་ཁྲུང་བཟོ་གི་ཡོད་པ་རེད། ཡིན་ན་ཡང། ཉི་མ་ནས་ཉི་མ་བུ་མོ་ཆུང་ཆུང་འདི་ན་ཚ་འདི་སྡུག་རུ་སྡུག་རུ་འགྲོ་གི་ཡོད་པ་རེད། ཡིན་ནའི་བུ་མོ་ཆུང་ཆུང་འདི་སེམས་ཤུགས་ཅིག་མ་ཆག་པ་བྱས་ནས་མོ་རང་གི་ཤོག་བུ་གི་ཁྲུང་ཁྲུང་དེ་མང་རུ་མང་རུ་འགྲོ་གི་ཡོད་པ་རེད། ཉི་མ་གཅིག། འོ་ཡ་ད་དེ་ནས་ངས་ལབ་ཀྱི་མེད། དེ་ནས་བུ་མོ་ཆུང་ཆུང་དེ་ཁྲུང་ཁྲུང་སྟོང་ཕྲག་གཅིག་བཟོ་ཐུབ་ཀྱི་ཡོད་ན་མེད་ན། དེ་ག་ནང་ལྟར་བུ་མོ་ཆུང་ཆུང་དེ་ན་ཚ་ནས་དྲག་གི་ཡོད་ན་མེད་ན། གལ་སྲིད་རྣམ་པ་ཚོ་འདི་ཤེས་འདོད་ཡོད་པ་ར་བྱེད་ན། སྒྲུང་འདི་ངེས་པར་དུ་ཀློག་རོགས་གནང། སྒྲུང་འདི་ནི་སེམས་པ་སྐྱོ་བོ་དང་སྙན་པོ་ཞེ་དྲག་འདུག། སྒྲུང་འདིའི་བརྒྱུད་ནས། རྒྱལ་རབས་དང། ནང་མི། དེ་བཞིན། གྲོགས་པོ་སོགས་ཀྱི་བརྩེ་བའི་སྐོར་མང་པོ་ཤེས་ཡ་འདུག། གལ་སྲིད་རྣམ་པ་ཚོ་ལ་སྒྲུང་དེ་ངོ་ཐོག་ནས་མེད་པ་ར་བྱེད་ན་སེམས་ཁྲལ་གང་ཡང་མི་འདུག་གང་ཡིན་ཟེར་ན་འདི་དྲ་རྒྱའི་ཐོག་ནས་ཕབ་ལེན། Download། བྱེད་ཡ་འདུག། ཐེངས་འདིའི་ལེ་ཚན་འདི་ག་མཚམས་འཇོག་ཞུ་བ་ཡིན་པས། རྣམ་པ་ཚོ་སྒྲུང་དེབ་དེ་ངེས་པར་དུ་ཀློག་རོགས་གནང་ཞུ་རྒྱུ་ཡིན། ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། ཐུགས་རྗེ་ཆེ། གཞས་པ་ཆོས་གྲགས་རྒྱ་མཚོ་ལགས་ནི་བོད་ཁྱིམ་སུ་ཇཱ་སློབ་གྲྭའི་སློབ་ཟུར་ཡིན་པ་དང། དེང་སྐབས་བལ་ཡུལ་དུ་མུ་མཐུད་ནས་སྒྲ་སྡེར་སྙན་གྲགས་ཅན་མང་པོ་བཏོན་དང་འདོན་བཞིན་ཡོད་རེད་ཁོང་གིས་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་མཆོག་ལ་བསྟོད་པའི་གཞས་ཏཱ་ལའི་བླ་མ་སེམས་ཞུ།

ཐི་གོ་མར་ད་རྫོང་བོད་ལྭ་ལམ་སེང་གོ་ར་ད་ཁྱེད་རང། ལོ་ག་ཤས་ཤིག་ཁྱེད་རང་ངའི་ནང་ལ་འདུག་ཅིང་ལས་ཀ་ཅིག་ཁྱེད་རང་ལག་ཤེས་མང་པོ་ཤེས་ཡོད་རེད་ད་ནས་ཅིག་ཁྱེད་རང་བསྡད་པའི་སྐབས་སུ་བ་ངའི་བུ་མོ་གཉིས་པོ་སློབ་སྦྱོང་ཡང་ཅང་ཡག་པོ་ཆགས་ཡོད་ད་ཁྱེད་རང་མིན་མི་དཔེ་མ་ཟིག་ཡག་པོ་འདུག་ད་ང། མི་ཁྱེད་རང་འགྲོ་བ་དེ་ནས་ཡག་པོ་མཐོང་མ་སོང་ངའི་བུ་མོ་ཁྱེད་རང་སྤྲད་ཡིན། ཨ་ནེ་ཨ་དྲུང་ཞེས་བུ་མོ་དེའི་བློ་ལ་ཞུས་འགྲོ་བ་ད་ཨ་དྲུང།

སོ་སོའི་གི་གྲོང་གསེབ་ཡིན་པ་ཡིན་ནི་རེད་ད་ནི་ཞི་བདེའི་གཡས་གཡོན་དུ་བ་ག་འདྲ་ཞིག་མཐོང་སོང་ན་མི་རྒན་པ་ཡིན་ནི་རེད་གཞོན་པ་ཡིན་ནི་རེད་སོ་སོའི་གྲོགས་པོ་ཡིན་པ་ཡིན་ནི་རེད་མཐོང་ཆུང་དང་གཅིག་ཁྱད་གསོད་དང་གཉིས་ད་ག་ནང་བཞིན་གི་བརྙས་བཅོས་དང་གསུམ་རྩ་བ་ཉིད་ནས་བྱེད་རྒྱུ་ཡོད་མ་རེད་ད་ཡ་ཡ་ཨ་མ་ཐུགས་རྗེ་ཆེ།
གཞས་པ་བསྟན་འཛིན་ཆོས་རྒྱལ་ལགས་ནི་ཐོག་མར་ཡུ་རོབ་སི་པེན་ལ་བཞུགས་སྐབས་གཞས་བཏང་ཡག་འགོ་བཙུགས་གནང་བཞག་ཕྱིས་སུ་བྱང་ཨ་རི་ལ་གནས་སྤོས་གནང་ནས་ཀ་ན་ཌ་དང་ཨ་རི་བརྒྱུད་ནས་གཞས་སྙན་པོ་གང་མང་ཞིག་བཏང་གནང་འདུག་པས་ཁོང་གིས་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་མཆོག་ལ་བསྟོད་པའི་གཞས་ན་བཟའ་དམར་པོ་སྙན་འབུལ་ཞུ།

སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་དེ་ད་ང་རབ་པའི་ཉམས་མྱོང་གི་ཐོག་ནས་གཏན་འཁེལ་བྱས་ཡོད་ཨེ་ནི། སུ་ལ་ག་ཚོད་རྩིས་རྒྱག་དགོས་ཟེར་ན་ངས་རྩིས་རྒྱག་ཐུབ་རེད། ཡང་དེ་སྔོན་ལ་ངོ་སྤྲོད་ཞུས་ཟིན་པའི་གཞས་པ་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་བཏང་གནང་པའི ྋགོང་ས་མཆོག་ལ་བསྟོད་པའི་གཞས་ཡིད་བཞིན་ནོར་བུ་འབུལ་ལམ་ཞུ།

བོད་མིའི་ལྟ་བའི་མིག་དང་ཁོག་པའི་སྙིང། གོང་ས་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ལ་བསྟོད་པའི་གཞས་དང་གཞས་པའི་ངོ་སྤྲོད་མདོར་བསྡུས་ཤིག་ཐེངས་འདིར་གསན་མཁན་ཚང་མའི་སྙན་ལམ་དུ་འབུལ་ལམ་ཞུས་ཡོད་པས་ཐུགས་སྤྲོ་པོ་དང་སྐྱིད་པོ་བྱུང་ཡོད་པའི་རེ་བ་ཞུ། འདིར་འཆད་པ་པོ་རང་བརྩིས་པའི་རྡ་སྟེང་སློབ་གྲྭ་ཆེ་བའི་དབྱིན་དགེ་རྒན་བསྟན་འཛིན་དར་རྒྱས་ལགས་དང། སློབ་གྲྭ་ཆེ་བའི་དཔེ་མཛོད་དོ་དམ་པ་རྒན་བསྟན་འཛིན་ལྷ་མོ་ལགས་བཅས་གསུམ་ནི་རླུང་འཕྲིན་གྱི་ཐད་ལ་ཉམས་མྱོང་ཞན་པས་ཚང་མས་མ་ཤེས་སྐྱོན་ཆ་དང་དགེ་མཚན་མཐོང་བ་རྣམས་སྦས་གསང་མེད་པར་འདིར་གནང་རོགས་གནང། དེ་ཡང་བྱུང་ན་ཡིག་ཐོག་ལ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་ཁ་བྱང་ཐོག་གནང་རོགས་གནང་མ་བྱུང་ན་ངག་ཐོག་ལ་གནང་རོགས་ཞུ། དེ་མིན་དུས་རྟག་ཏུ་རླུང་འཕྲིན་ཉན་ཐུབ་པའི་འབད་བརྩོན་ཧུར་ཐག་གནང་སྐྱོང་ཡོང་བ་ཞུ།